ང་ད་རིང་གི་ལས་རིམ་གཙོ་སྐྱོང་པ་བློ་བཟང་ཆོས་འཕེལ་ཡིན། ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝཱ་ཤིང་ཐོན་དུ་རྟེན་གཞི་བྱས་པའི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང། ད་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི་བོད་ཟླ་ལྔ་པ་ཚེས་བཅུ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བདུན་པ་ཚེས་གཅིག། གཟའ་སྤེན་པའི་གི་ལས་རིམ་ཁག་རྣམ་པ་ཚོ་ལ་གོ་དགོས་ཡིན། ད་ནི་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ་སུད་སི་གྲོང་ཁྱེར་ཇཱ་ནེ་ཝར་ནང་ལ་འཚོགས་བཞིན་པའི་འཛམ་གླིང་མཉམ་སྦྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ལྷན་ཚོགས་ཐེངས་ལྔ་བཅུ་ང་གསུམ་པའི་ཐོག་འཛམ་གླིང་མཉམ་སྦྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ལྷན་ཚོགས་ཀྱི་དམིགས་བསལ་གི་བློ་སྟོན་པ་དང་མཁས་དབང་ནས་རྒྱ་ནག་གཞུང་གིས་བོད་ནང་གི་བོད་ཕྲུག་རྣམས་རྒྱ་ནག་གཞུང་གིས་བཙུགས་པའི་གཏན་འཇགས་སློབ་གྲྭ་ཁག་ནང་ལ་བཞག་ནས་བཙན་ཤེད་ཡི་སྲིད་ཇུས་སྐོར་ལ་བགྲོ་གླེང་གནང་ཡོད་པའི་སྐོར་གྱི་གནས་ཚུལ་བཅས་ད་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ནང། གྲོགས་པོ།
གྲོགས་པོ་ངའི་གྲོགས་པོ་ཧྲན་ཡིན། མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དང་བོད་ཀྱི་གི་ཁོར་ཡུག་ཞེས་པའི་ལེ་ཚན་བཅས། ལས་རིམ་ཁག་གི་རྗེས་སུ་རིམ་པས་བྱས་ནས་རྣམ་པ་ཚོ་ལ་ཞུ་གི་ཡིན། སུད་སི་གྲོང་ཁྱེར་ཇཱ་ནེ་ཝར་ནང་ལ་འཚོགས་བཞིན་པའི་འཛམ་གླིང་མཉམ་སྦྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ལྷན་ཚོགས་ཐེངས་ལྔ་བཅུ་ང་གསུམ་པའི་ཐོག་འཛམ་གླིང་མཉམ་སྦྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ལྷན་ཚོགས་ཀྱི་དམིགས་བསལ་གྱི་བློ་སྟོན་པ་དང་མཁས་དབང་ནས་རྒྱ་ནག་གཞུང་གིས་བོད་ནང་གི་བོད་ཕྲུག་རྣམས་རྒྱ་ནག་གཞུང་གིས་བཙུགས་པའི་གཏན་འཇགས་སློབ་གྲྭ་ཁག་ནང་ལ་བཞག་ནས་བཙན་ཤེད་ཀྱི་སྲིད་ཇུས་ཡི་སྐོར་ལ་བགྲོ་གླེང་གནང་ཡོད་པ་རེད། དེ་ཡང་སུད་སི་གྲོང་ཁྱེར་ཇཱ་ནེ་ཝར་ནང་ལ་ཕྱི་ཟླ་དྲུག་པ་ཚེས་ཉི་ཤུ་རྩ་དགུ་ཉིན་གནས་ཚུལ་སྤེལ་བའི་ནང་འཛམ་གླིང་མཉམ་སྦྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐེངས་ལྔ་བཅུ་ང་གསུམ་པའི་ཚོགས་འདུའི་ཐོག་རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ཡི་ཐོག་ལ་མུ་མཐུད་ནས་བརྩི་མེད་རྡོག་རོལ་གཏོང་བཞིན་པའི་བྱ་སྤྱོད་ལ་བློ་འཚབ་ཡོད་པ་སྐོར་དང་དམིགས་བསལ་གྱིས་རྒྱ་ནག་གཞུང་གིས་བོད་ནང་གི་བོད་ཕྲུག་རྣམས་བཙན་ཤེད་ཀྱི་སྒོ་ནས་རྒྱ་ནག་གཞུང་གིས་བཙུགས་པའི་གཏན་འཇགས་སློབ་གྲྭ་ཁག་ནང་ལ་བཙུགས་པའི་སྲིད་བྱུས་སྐོར་བགྲོ་གླེང་གནང་ཡོད་པ་རེད། དེ་བཞིན་ཕྱི་ཟླ་དྲུག་པ་ཚེས་ཉི་ཤུ་རྩ་བདུན་ཉིན། འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་འདུའི་ཐོག་འབྲེལ་ཡོད་སློབ་གསོ་ཐད་ཀྱི་གི་མཁས་དབང་དང་ཕན་ཚུན་བར་ལ་གྲོས་བསྡུར་གནང་ཡོད་ལ། མཉམ་སྦྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཨ་མི་རི་ཀ་གི་གཞུང་ཚབ Michele Taylor མཆོག་གིས་འཛམ་གླིང་མཉམ་སྦྲེལ་རྒྱལ་ཚོགས་ཀྱི་སློབ་གསོ་ཡི་ཐོག་གི་དམིགས་བསལ་གྱི་མཁས་དབང་ཁག་གིས་བོད་ནང་གི་བོད་ཕྲུག་རྣམས་རྒྱ་ནག་གཞུང་གིས་བཙུགས་པའི་གི་གཏན་འཇགས་སློབ་གྲྭ་ཁག་ནང་ལ་བཞག་ནས་གི་ཕ་མ་དང་ནང་མི་ཁ་བྲལ་བཏང་བའི་གི་སྲིད་ཇུས་ལག་བསྟར་བྱེད་བཞིན་པ་སྐོར་གླེང་སློང་གནང་བ་དེ་ལ་བསྔགས་བརྗོད་གནང་ཡོད་པ་དང་ཆབས་ཅིག་བོད་ནང་དུ་རྒྱ་ནག་གཞུང་གིས་ལག་བསྟར་བྱེད་བཞིན་པའི་གི་བཙན་ཤེད་ཀྱི་གཏན་འཇགས་སློབ་གྲྭ་དེ་ཚོ་ཡི་ནང་ལ་ཧ་ལམ་བོད་ཕྲུག་ས་ཡ་གཅིག་ཙམ་ཞིག་བཙན་ཤེད་ཀྱི་སྒོ་ནས་ནང་མི་སྤུན་མཆེད་དང་ཁ་བྲལ་གཏོང་བ་དང་དེའི་ནང་དུ་ལོ་ན་ཆུང་ཤོས་ལ་མཚོན་ན་ལོ་བཞི་ལ་སླེབས་པའི་གི་ཕྲུ་གུ་ཡང་ཡོད་པར་བརྟེན་བྱ་སྤྱོད་དེ་ཡིས་གི་འགྲོ་བ་མི་ཡི་ཐོབ་ཐང་གི་གནད་དོན་ཐོག་ལ་བློ་འཚབ་ཆེན་པོ་ཞིག་ཆགས་པའི་གི་གནས་སྟངས་ཐད་འགྲོ་བ་མི་ཡི་ཐོབ་ཐང་ལ་ཚབས་ཆེན་གི་རྡོག་རོལ་གཏོང་བཞིན་པ་སྐོར་གསུངས་ཡོད་པ་རེད། སུད་སི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ལྷན་ཚོགས་ལ་བོད་ནང་གི་འགྲོ་བ་མི་ཡི་ཐོབ་ཐང་གི་གནས་སྟངས་སྐོར་ལ་ཞུ་གཏུག་རྒྱག་མཁན་སྐལ་ལྡན་མཚོ་མོ་ལགས་ཀྱིས་གི་བོད་ནང་གི་འགྲོ་བ་མི་ཡི་ཐོབ་ཐང་གི་གནས་སྟངས་དང་ཤེས་ཡོན་གྱི་སྲིད་ཇུས་སྐོར་བགྲོ་གླེང་གནང་བའི་གི་སྤྱི་བསྒྲགས་དེ་ཡི་ནང་རྒྱ་ནག་གཞུང་གིས་ཤེས་ཡོན་ནི་བོད་མི་ཚོ་ལ་དྲག་གནོན་བྱེད་པའི་གི་ཆབ་སྲིད་གི་ལག་ཆ་ཞིག་ལ་བེད་སྤྱོད་གཏོང་བཞིན་པ་ལྟར་བོད་ཀྱི་གི་རིག་གཞུང་དང་ངོ་བོ་རྣམས་རྒྱ་ནག་ཅན་དུ་རྒྱ་ནག་ཅན་དུ་བསྒྱུར་ཐབས་བྱེད་བཞིན་པ་སྐོར་གསུངས་ཡོད་ལ། ད་རུང་སྤྱི་བསྒྲགས་དེའི་ནང་ལ་མུ་མཐུད་ནས་གི་འཁོད་པ་བཞིན་ན། རྒྱ་ནག་གཞུང་གིས་བོད་ནང་དུ་བོད་ཀྱི་གི་སྐད་ཡིག་དང་རིག་གཞུང་སློབ་ཁྲིད་བྱེད་མཁན་གི་སྒེར་གྱི་གི་སློབ་གྲྭ་ཁག་ལ་བཙན་ཤེད་ཀྱི་ཐོག་ནས་སྒོ་བརྒྱབ་བཅུག་པ་དང་ཕྱི་ཟླ་དྲུག་པ་ཚེས་བཅོ་བརྒྱད་བར་གྱི་གི་བོད་ཕྲུག་ས་ཡ་གཅིག་ཙམ་ཞིག་ཕ་མ་དང་ཁ་བྲལ་བཏང་ནས་གི་རྒྱ་ནག་གཞུང་གིས་བཙུགས་པའི་གི་གཏན་ཞག་སློབ་གྲྭ་ཁག་ནང་བཙན་ཤེད་ཀྱི་སྒང་ནས་བཙན་ཁྲིད་བྱེད་བཞིན་པའི་གནས་སྟངས་སོགས་ཀྱི་སྐོར་ལ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ཐོག་ལ་ཞུས་ཡོད་པ་རེད། བོད་ཀྱི་གི་གཏམ་བརྗོད་ཚོགས་པ་དང་བོད་ཀྱི་གི་ཟློས་གར་ཚོགས་པ་ནས་མཉམ་འབྲེལ་གྱི་ཐོག་ནས་ཡུ་རོབ་ཀྱི་རྒྱལ་ཁབ་སུད་སི་ཁུལ་དུ་གཏམ་བརྗོད་ཀྱི་ལམ་ནས་བོད་དོན་ངོ་སྤྲོད་གནང་བ་བརྒྱུད་བོད་དོན་དྲིལ་བསྒྲགས་བྱས་ཡོད་པའི་གནས་ཚུལ་ཐོན་གི། དེ་ཡང་ཕྱི་ཟླ་དྲུག་པ་ཚེས་སུམ་ཅུ་ནས་བོད་ཀྱི་གི་གཏམ་བརྗོད་ཟློས་གར་ཚོགས་པའི་འགན་འཛིན་ལྷག་པ་ཚེ་རིང་ལགས་ཀྱིས་གི་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ར་དགའ་ཚེ་རིང་ཕུན་ཚོགས་ལགས་ལ་གསུངས་ན། ད་རིང་ཐེངས་དང་པོར་ཡུ་རོབ་ཁུལ་དུ་བོད་དོན་ངོ་སྤྲོད་ཀྱི་གཏམ་བརྗོད་ཀྱི་འཁྲབ་སྟོན་གནང་བ་ཡིན། ལྟད་མོ་བ་ཚོ་གིས་དོ་སྣང་དང་རྒྱབ་སྐྱོར་ཆེན་པོ་གནང་གི་ཡོད་པ་སྐོར་ཁོང་གིས་ངོ་སྤྲོད་གནང་ཡོད་པ་རེད། བོད་ཀྱི་གི་གཏམ་བརྗོད་ཟློས་གར་ཚོགས་པ་དེ་ད་ཐེངས་ཡུ་རོབ་ཁུལ་དུ་གཏམ་བརྗོད་འཁྲབ་སྟོན་གྱི་ལམ་ནས་རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་གནོད་སྐྱོན་གཏོང་བཞིན་པའི་གནས་སྟངས་སོགས་ཀྱི་སྐོར་ལ་ངོ་སྤྲོད་གནང་བའི་སྐབས་སུ།

ཚང་མ་གིས་དོ་སྣང་ཆེན་པོ་བྱས་ཡོད་པའི་གནས་ཚུལ་ཐོན། དགེ་འདུན་པ་སྐལ་བཟང་བསྟན་འཛིན་ལགས་ཀྱིས་འཛམ་གླིང་ཞི་བདེ་དང་མི་ཡི་གི་སེམས་རྒྱུད་ལ་བྱམས་དང་སྙིང་རྗེ་ཡོང་ཐབས་ལ་དམིགས་ཏེ་བོད་ནས་བརྐྱང་ཕྱག་འཚལ་བཞིན་དུ་རྒྱ་གར་རྡོ་རྗེ་གདན་དང་རྒྱ་གར་རྡོ་རྗེ་གདན་ནས་བརྐྱང་ཕྱག་འཚལ་བཞིན་དུ་བཞུགས་སྒར་རྡ་རམ་ས་ལར་འབྱོར་ཡོད་པའི་གནས་ཚུལ་ཐོན། དེ་ཡང་བོད་ཀྱི་མདོ་སྨད་ཀླུ་ཆུ་རྫོང་ནས་བརྐྱང་ཕྱག་འཚལ་བཞིན་དུ་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་འབྱོར་ཡོད་པའི་བོད་མི་དགེ་འདུན་པ་སྐལ་བཟང་བསྟན་འཛིན་ལགས་ནས་བསྐྱར་དུ་འཛམ་གླིང་ཞི་བདེ་ཡོང་བ་དང་འགྲོ་བ་མི་ཡི་སེམས་རྒྱུད་ལ་བྱམས་བརྩེ་དང་སྙིང་རྗེ་སྐྱེ་བའི་གི་ཆེད་དུ་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་བརྐྱང་ཕྱག་འཚལ་བཞིན་དུ་བོད་མི་ཡི་དབུ་ཁྲིད་སྤྱི་ནོར་གོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཞུགས་ཡུལ་བཞུགས་སྒར་རྡ་རམ་ས་ལ་ཕྱི་ཟླ་དྲུག་པ་ཚེས་སུམ་ཅུ་ཉིན་འབྱོར་ཡོད་པ་དང་ས་གནས་བོད་མི་ཚོ་གི་དགའ་ཚོར་ཆེན་པོ་ཡི་ངང་ནས་ཁོང་ལ་དཀར་གཙང་གི་མཇལ་དར་འབུལ་བ་སོགས་ཀྱི་སྣེ་ལེན་ཞུས་ཡོད་པ་རེད། སྐབས་དེར་དགེ་འདུན་པ་སྐལ་བཟང་བསྟན་འཛིན་ལགས་ནས་ཁོང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཡི་ཕྱི་ཟླ་བཅུ་པ་ཚེས་ཉི་ཤུ་རྩ་དགུ་ནས་འགོ་བཙུགས་ཏེ་ཡོང་བ་དང་ལམ་བར་དུ་སྤྱི་ལེ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་ཙམ་ཕྱིན་ཡོད་པ་དང་འགྲོ་ལམ་དུས་ཚོད་ཡི་ནང་ལ་རྒྱ་གར་དུ་བོད་མི་ཚོ་གི་རྒྱབ་སྐྱོར་དང་རོགས་རམ་ཡག་མོ་གནང་ཡོད་པ་སོགས་ཀྱི་སྐོར་ཁོང་གིས་ངོ་སྤྲོད་གནང་ཡོད་པ་རེད། བོད་མདོ་སྨད་ཀླུ་ཆུ་རྫོང་གི་ཟམ་ཚ་རྡོ་རྗེ་སྡེ་བ་ནས་ཡིན་པའི་དགེ་འདུན་པ་སྐལ་བཟང་བསྟན་འཛིན་ལགས་ནི་ད་ལོར་ཁོང་དགུང་ལོ་དྲུག་ཅུ་རེ་གཅིག་ལ་ཕེབས་ཀྱི་ཡོད་པ་དང་ཁོང་བོད་དུ་ཡོད་པའི་སྐབས་སུ་ཁོང་གིས་འཛམ་གླིང་ཞི་བདེ་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པ་སོགས་གཅིག་གི་ཆེད་དུ་རྒྱ་ནག་རི་བོ་རྩེ་ལྔ་དང་གླང་ཆེན་འགྱིང་རི་སོགས་རྒྱ་ནག་གི་གནས་ཆེན་ཁག་དང་མདོ་སྨད་ཀྱི་གནས་ཆེན་ཁག་དེ་བཞིན་དབུས་གཙང་གི་གནས་ཆེན་ཁག་རྡོ། གདན་ས་ཁག་བཅས་སུ་བརྐྱངས་ཕྱག་འཚལ་བཞིན་དུ་ཕེབས་ཡོད་པའི་གི་གནས་ཚུལ་ཐོན་ཡོད་གི། ཨ་རི་ཡི་ཆེས་མཐོ་དཔོན་རིགས་ཤིག་ཐེ་ཝན་ནང་ལ་ཕེབས་ནས་ཨ་རི་ཡི་ཕྱོགས་ནས་གཙོ་སྐྱོང་གནང་རྒྱུ་ཡི་ཨེ་ཤི་ཡ་ཡི་ཞི་བདེ་རྒྱ་མཚོ་ཁུལ་གཅིག་གི་དཔལ་འབྱོར་མཉམ་འབྲེལ་མཐུན་ཚོགས་ཀྱི་ཚོགས་འདུ་ཡི་སྐོར་གྲོས་མོལ་གནང་རྒྱུ་ཡིན་པའི་གི་གནས་ཚུལ་ཐོན་ཡོད་གི། དེ་ཡང་རོ་ཏྲ་གསར་ལས་ཁང་གི་གནས་ཚུལ་སྤེལ་བར་གཞིགས་ན། ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོ་ཡི་དཔལ་འབྱོར་མཉམ་འབྲེལ་མཐུན་ཚོགས་དང་འབྲེལ་བའི་གི་ལས་དོན་ཐད། ཨ་མི་རི་ཀ་ཡི་ཆེས་མཐོའི་དཔོན་རིགས་མེ་ཏི་མོ་རི་མཆོག་བདུན་ཕྲག་འདི་ཡི་ནང་ཐའེ་ཝན་ནང་དུ་ཕེབས་ནས་ད་ལོ་ཨ་མི་རི་ཀ་ཡིས་གཙོ་སྐྱོང་གནང་རྒྱུ་ཡི་ཨེ་ཤེ་ཡ་ཡི་ཞི་བདེ་རྒྱ་མཚོ་ཁུལ་གཅིག་གི་དཔལ་འབྱོར་མཉམ་ལས་མཐུན་ཚོགས་ཀྱི་ཚོགས་འདུའི་སྐོར་གྲོས་མོལ་གནང་གི་ཡོད་ལུགས་ཐའེ་པེ་རུ་རྟེན་གཞི་བྱས་པའི་ཨ་རི་ཡི་ལྟེ་གནས་ཁང་གིས་གསུངས་ཡོད་པ་རེད། ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོ་ཡི་དཔལ་འབྱོར་མཉམ་ལས་མཐུན་ཚོགས་ཀྱི་རྒྱལ་སྤྱི་ཡི་སྒྲིག་འཛུགས་འདི་ཡི་ནང་ལ་ཐའེ་ཝན་དང་རྒྱ་ནག་སྐམ་ས་གཉིས་ཀ་ཚུད་ཡོད་པ་རེད། ཐེངས་འདིའི་ཨ་མི་རི་ཀ་གི་དཔོན་རིགས་དང་ཐེ་ཝན་དང་དཔོན་རིགས་བར་གྱི་གྲོས་མོལ་གཙོ་བོ་ཞིག་ནི་ཨ་རི་དང་ཐེ་ཝན་བར་གཅིག་གི་དཔལ་འབྱོར་འཕེལ་རྒྱས་གཏོང་ཕྱོགས་ཀྱི་གནད་དོན་དང་དེ་ནི་གཙོ་བོ་བཟའ་འབྲུ་འགན་ལེན་དང་གོད་ཆག་ཁག་ལ་གདོང་ལེན་བྱེད་ཕྱོགས་དེ་བཞིན་འཕྲོད་བསྟེན་དང་ནུས་ཤུགས། བུད་མེད་ལ་སོགས་པའི་གི་གནད་དོན་མང་པོ་ཞིག་གི་ཐོག་ལ་གྲོས་མོལ་བྱེད་རྒྱུ་ཡིན་པ་རེད། རྒྱ་ནག་དམར་ཤོག་ཚོགས་པ་བཙུགས་ནས་གི་ལོ་ངོ་བརྒྱ་དང་བཅུ་མེད་གཉིས་འཁོར་བའི་གི་སྔ་མཇུག་ཏུ་ཞི་ཅིན་ཕིང་གིས་བཏོན་པའི་གི་ལྷག་བསམ་རྣམ་དག་གི་སྒོ་ནས་འགན་སྲུང་བྱེད་པར་དམར་ཤོག་ཚོགས་པའི་གི་རྩ་བའི་ལས་འགན་ཟེར་བའི་གི་ལམ་སྟོན་བྱས་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གི་གནས་ཚུལ་སྤེལ་བར་གཞིགས་ན་ཕྱི་ཟླ་བདུན་པ་ཚེས་གཅིག་ཉིན

ནུས་ཤུགས་ཡོད་ཚད་བཏོན་ནས་གི་དམར་ཤོག་ཚོགས་པ་དར་རྒྱས་དང་ནུས་ཤུགས་ཇེ་ཆེར་ཡོང་བའི་གི་རྩ་དོན་ལ་ནུས་ཤུགས་རྒྱག་དགོས་པ་དེ་རྩ་བའི་གི་ལས་འགན་ཞིག་ཡིན་ཅེས་འཁོད་ཡོད་པ་རེད། ད་རུང་གསར་འགྱུར་དེའི་ནང་ལ་མུ་མཐུད་ནས་གི་འཁོད་པར་གཞིགས་ན། དམར་ཤོག་ཚོགས་པའི་གི་གལ་ཆེ་བའི་གི་ཐག་གཅོད་བྱེད་པའི་སྐབས་ཐུན་མོང་མ་ཡིན་པའི་གི་དཀའ་གནད་དང་འཐུས་ཚང་དུ་གཏོང་བར་ཁྱོན་ཡོངས་ནས་དམར་ཤོག་ཚོགས་པ་དེ་ནན་པོ་སྐྱོང་རྒྱུ་ཡི་ལས་འགན་གལ་ཆེན་དུ་འཛིན་ནས་རྒྱུན་ཆད་མེད་པར་ལག་བསྟར་ནུས་པ་ལྡན་པ་ཞིག་བྱེད་དགོས་པ་སྐོར་རྩ་འཛུགས་མ་ལག་གི་གཙོ་བོ་ཞིག་ཡིན་ཅེས་བརྗོད་ཡོད་པ་རེད། གོང་ཞུས་གི་གནད་དོན་དེ་ཡི་ཐོག་ལ་ཕྱི་རོལ་དུ་དབྱེ་དཔྱད་པ་ཚོ་གི་ངོས་འཛིན་བྱས་པར་གཞིགས་ན། རྒྱ་ནག་དམར་ཤོག་ཚོགས་པའི་གི་ངོས་ནས་ཞི་ཅིན་ཕིང་རང་ཉིད་ཀྱི་དབང་ཆ་ལ་ཐུབ་ཚོད་ཆེན་པོ་ཡི་ངང་ནས་གནོན་ཤུགས་ཆེན་པོ་ཅིག་ཡོང་བཞིན་པ་དེ་ཡི་ཐོག་ལ་ཞི་ཅིན་ཕིན་སེམས་ཁྲལ་ཆེན་པོ་ཞིག་ཡོང་བཞིན་པ་མ་ཟད། ད་ལྟ་རྒྱ་ནག་ནང་ལ་མི་མང་གི་ངོ་རྒོལ་བྱེད་པའི་སྐབས། ཞིས་ཅིན་ཕིང་གོ་གནས་ནས་མར་ཕབ་དགོས་པ་དང་རྒྱ་ནག་དམར་ཤོག་ཚོགས་པ་རྩ་མེད་བཟོ་དགོས་པ་སོགས་ཀྱི་གི་ངོ་རྒོལ་སྐད་འབོད་རྒྱག་མཁན་དེ་ཉིན་རེ་བཞིན་ཇེ་མང་དུ་འགྲོ་བཞིན་པ་བཅས་ལ་བརྟེན་ནས་གི་ད་ལྟ་ཞིས་ཅིན་ཕིང་གི་ཕྱི་ནང་གཉིས་ཀ་གི་ཐོག་ནས་གནོན་ཤུགས་ཆེན་པོ་ཞིག་ཡོང་བཞིན་པའི་གི་རྣམ་པ་ཞིག་རེད་ཅེས་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཡི་གི་ཕྱི་ཟླ་བཅུ་གཉིས་པ་ཚེས་སུམ་ཅུ་ནས་རྒྱ་ནག་དམར་ཤོག་ཚོགས་པ་གི་ཚོགས་མི་ཁྲི་དགུ་སྟོང་བརྒྱད་བརྒྱ་བཅུ་མེད་བཞི་དང་ཚེག་གཅིག་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་དམར་ཤོག་ཚོགས་པ་གི་ཚོགས་མི་ཁྲི་བརྒྱ་དང་སུམ་ཅུ་སོ་གཉིས་དང་ཚེག་དགུར་ཡར་འཕར་ཡོད་པའི་གི་གནས་ཚུལ་ཐོན་གི། རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི་ཨེ་ཤེ་ཡ་རོང་བོ་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ཀྱིས་གཏོང་བའི་གི་གནས་ཚུལ་འདི་ཡོངས་རྒྱ་ཉན་རོགས་གོ།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་དགུ་ཉིན་གྱི་སྔ་དྲོ་བཞུགས་སྒར་རྒྱལ་བའི་ཕོ་བྲང་དུ། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བྱང་ཕྱོགས་ཀམ་ར་འུ་གཞིས་ཆགས་སུ་རྟེན་གཞི་བྱས་པའི་སྒ་སྐྱེ་དགུ་མདོ་ཡི་ས་སྐྱ་རྩེ་ཆེན་བསམ་འགྲུབ་གླིང་དགོན་གྱི་དགེ་འདུན་པ་གཙོ་བོར་གྱུར་བའི་གཞིས་ཆགས་ཀྱི་ཡུལ་མི་དང་གྲའུ་དཔོན་རིན་ཆེན་ཚེ་རིང་ལགས་ཀྱིས

གསུམ་པ། དྲུག་པ་བཅས་ཀྱི་ལས་ཁུར་ཞུས་འདུག་པ་མ་ཟད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོར་བོད་ལ་ཕེབས་པའི་སྐུ་ཚབ་ཐེངས་བཞི་པའི་ཚོགས་མིའི་ཁོངས་སུ་ཡོད་འདུག། དངོས་གནས་རྒན་རབས་རྣམ་པ་ད་ངའི་པཱ་ལགས་གཙོ་བྱས་པའི་རྒན་རབས་རྣམ་པ་སྒང་ག་གིས་དཔེ་དཀའ་ལས་རྒྱབ་ཡོད་རེད་ད་ལྟ་ང་གཞིས་ཆགས་ལ་བསྡད་ནས་ངས་གི་ལབ་གི་ཡོད་ད་རྒན་རབས་རྣམ་པ་གི་དེ་འདྲའི་དཀའ་ལས་རྒྱབ་ཡོད་རེད་དེ་འདྲའི་སྐུ་ལས་བསྐྱོན་ཡོད་རེད་ད་ང་ཚོ་གི་ཅིག་ཡར་རྒྱས་བཏང་མ་ཐུབ་ན་ཁོང་རྣམ་ཚོ་སྐུ་ལས་བསྐྱོན་རྒྱུ་དེ་ལས་ང་ཚོ་ཆོག་ཆུང་བྱས་བྱས་ནས་ཡར་རྒྱས་བཏང་ཐུབ་ན་ད་ཡིད་དྲ་མ་རེད་བཏང་མ་ཐུབ་པས་ནས་ང་ཚོ་དེ་ཁོ་ཚོ་ག་འདྲས་གནང་པ་དེ་ཡར་ང་ཚོ་མུ་མཐུད་ནས་ང་ཚོ་ངོས་ནས་འགན་འཁྱེར་བྱས་ནས་ང་ཚོ་ཡར་རྒྱས་གང་ཐུབ་ཐུབ་གཏང་དགོས་རེད་དཀའ་ལས་མང་པོ་རྒྱབ་ངོས་ནས་ནས་བསམ་བློ་གཏང་རེ་བ་དཔེ་མི་སྲིད་དཀའ་ལས་ཆེན་པོ་རྒྱབ་ཤག། གཞན་ཡང་སྤྱི་ཟུར་གྲའུ་དཔོན་རིན་ཆེན་ཚེ་རིང་ལགས་ནི་བོད་ས་ཡོངས་རྫོགས་རྒྱ་ནག་གཞུང་གིས་བཙན་འཛུལ་མ་བྱས་གོང་དུ་སྒ་སྐྱེ་དགུ་མདོ་ཁུལ་དུ་དཔོན་ཁག་ཉི་ཤུ་རྩ་ལྔ་ཡོད་པ་ལས་གྲའུ་དཔོན་སྡེ་ཁག་ཀྱང་ཚུད་ཀྱི་ཡོད་འདུག་ཅིང་ཕྱིས་སུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར

རྣམ་པ་ཚོ་གིས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་དེ་རིང་ང་ཚོའི་དམིགས་བསལ་གྱི་གསར་འགྱུར་འདི་བསོད་ནམས་ལྷ་མོ་གིས་ཕྱོགས་བསྒྲིགས་བྱས་པ་དེ་ཉན་རོགས།
འཇིགས་བྲལ་གློག་བརྙན་བཟོ་སྐྲུན་པ་བོད་ཀྱི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་ཨ་རིར་སྐྱབས་བཅོལ་དུ་ཕེབས་པའི་རྗེས་ད་རེས་ཐེངས་དང་པོར་བཞུགས་སྒར་རྡ་རམ་ས་ལར་ཕེབས་འབྱོར་གནང་ཡོད་པ་རེད། འདིའི་ཐད་དོན་གྲུབ་དབང་ཆེན་ལགས་ཀྱིས་ཕྱི་ཚེས་སུམ་ཅུ་ཉིན་འདི་ག་རླུང་འཕྲིན་ཁང་གི་བཅར་འདྲིའི་སྐབས་གསུངས་ན།

ནས་ད་སྨན་རྩིས་ཁང་གི་ཡང་འགན་འཛིན་དང་དེ་ཚོ་ལ་མཇལ་འཕྲད་བྱུང། ནས་ཁོ་ཚོ་གིས་ཡང་གཅིག་པོ་བོད་སྨན་ལས་སྟངས་དང་ད་གཟུགས་དྲག་གི་སྐོར་དང་དེ་ཚོའི་སྨན་སྣ་དེ་ཚོའི་སྐོར་ནས་ད་མང་པོ་གཅིག་འདུག་ཟེར་ད་བོད་ཀྱི་ཆོས་རིག་གཞུང་དེ་ཚོ་མང་པོ་གཅིག་ལ་འདུག་ཟེར་ཡང་སོ་སོ་གི་ཟེར་ན་ཡང་སོ་སོ་གི་དངོས་གནས་ངས་མ་ཐོས་མྱོང་མེད་པ་དེ་འདྲའི་རིག་མྱོང་མེད་པ་འོ་དེ་འདྲའི་མང་པོ་གཅིག་མཐོང་ནས་ནས་ད་སེམས་ཀྱི་ནང་ལ་དངོས་གནས་དགའ་བོ་ཤུགས་གཅིག་བྱུང་སོང། སྤྱིར་དོན་གྲུབ་དབང་ཆེན་ལགས་ཐོག་མར་ཕྱི་ལོ་ཉིས་སྟོང་བདུན་ལོར་བཞུགས་སྒར་དུ་ཡོང་མྱོང་ཡོད་ཀྱང།

རྣམ་པ་ཚོ་གིས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་བོད་ཀྱི་ཁོར་ཡུག་ཅེས་པའི་ལེ་ཚན་འདི་ཚེ་དབང་ནོར་བུ་གིས་ཕྱོགས་བསྒྲིགས་བྱས་པ་དེ་ཉན་རོགས་གོ། ད་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང། རྒྱ་ནག་གི་མགྱོགས་ཚད་ཧ་ཅང་མྱུར་བའི་གློག་གི་རི་ལི་ཐོན་གསར་པ་དེ་ད་ལྟའི་བོད་མཐོ་སྒང་གི་གོར་མོ་ནས་རྒྱལ་ས་ལྷ་སའི་བར་རྒྱུག་པའི། རི་ལི་ལམ་དེར་དགུན་མཇུག་བཅས་འགྲོ་སྐྱོད་བྱེད་འགོ་འཛུགས་རྒྱུ་ཡིན་པ་དང་དེའི་ཤུགས་རྐྱེན་བཅས་ཀྱི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེའང་ཉེ་སྔོན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་དྲུག་པའི་ཚེས་བཅུ་གཉིས་ཉིན་རྒྱ་ནག་གཞུང་འབྲེལ་གྱི། ECNS། གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན། རྒྱ་ནག་གི་བོད་མདོ་སྨད་མཚོ་སྔོན་ཁུལ་གྱི་ཟི་ལིང་གྲོང་ཁྱེར་ནང་རྟེན་གཞི་བྱས་པའི་མེ་འཁོར་དང་མོ་ཊ་ལས་ཁང་གིས་ཉེ་སྔོན་སྤྱི་ཟླ་དྲུག་པའི་ཚེས་ལྔ་ཉིན་རྒྱ་ནག་གི་ནུབ་བྱང་ཟི་ལིང་གོར་མོ་ནས་བོད་ཀྱི་རྒྱལ་ས་ལྷ་ས་བར་འགྲོ་སྐྱོད་བྱེད་པའི་རི་ལི་ལྕགས་ལམ་དེར་བཟོ་བཅོས་བཏང་སྟེ་རྟོག་ཞིབ་བྱེད་འགོ་བཙུགས་ཡོད་པ་དང། རི་ལི་ལྕགས་ལམ་དེ་ལེགས་བཅོས་གཏོང་བའི་ལས་དོན་གྱི་ཆེད་དུ་མི་བརྒྱ་ལས་གྲུབ་པའི་རུ་ཁག་ཞིག་གིས་རི་ལི་འཕྲུལ་འཁོར་དང་ནུས་ཤུགས་མཁོ་འདོན་འཕྲིན་གཏོང་འདྲེན་ལམ་བརྡ་རྟགས་དང་འགྲུལ་བ་དང་དངོས་ཟོག་དབོར་འདྲེན་དང་ཟམ་པ་དང་རི་ལིའི་འབབ་ཚུགས་སུ་བཟོ་བཅོས་ཡར་རྒྱས་དང་རྟོག་ཞིབ་བྱས་ཡོད་པ་དང་དེ་བཞིན་ཁོར་ཡུག་སྲུང་སྐྱོབ་སོགས་ཀྱི་ཐོག་ལ་ཚོད་ལྟ་དང་རྟོག་ཞིབ་བྱེད་འགོ་བཙུགས་ཡོད་པའི་གནས་ཚུལ་སྤེལ་གདའ། དེ་ནས་རྒྱ་ནག་གི་ཕུ་ཞིང་ཟེར་བའི་རི་ལི་གསར་པ་དེའི་ལས་གཞིའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་རྒྱ་ནག་དང་བོད་ཀྱི་སྐོར་ཉམས་ཞིབ་པ་དེང་སྐབས Spain ལ་བཞུགས་བཞིན་པ་སངས་རྒྱས་སྐྱབས་ལགས་སུ་བཅར་འདྲི་ཞུ་སྐབས་སུ་ཁོང་གིས་གསུངས་དོན་ལ། ཨོ་རེད་ལ་དེ་དེ་རེད་རྒྱ་ནག་གཞུང་གིས་ད་ལྟ་ད་བོད་ཀྱི་དབུས་གཙང་ས་ཁུལ་ལ་འགྲོ་ཡག་ལྕགས་ལམ་དེ་མཚོ་སྔོན་གྱི་གོར་མོ་ནས་ལྷ་ས་བར་དུ་གི་ལྕགས་ལམ་དེ་ད

ད་ལྟ། ད་གོར་མོ་ནས་ལྷ་ས་བར་དུ་གི་ལྕགས་ལམ་དེ་ཡི་ཐོག་ནས་ནི་ད་མེ་འཁོར་དེ་རྒྱུག་ཡག་གི་མགྱོགས་ཤོས་དེ་ནི་ད་མགྱོགས་མོ་བྱེད་ཅིག་ན་ནི་ཆུ་ཚོད་གཅིག་ལ་ཀི་ལོ་མི་ཊར་བརྒྱ་དང་ཉི་ཤུ་དང་ཡང་ན་བརྒྱ་དང་བཞི་བཅུ་ད་མགྱོགས་ཤོས་འདྲ་བོ་ཡིན་དགོས་ས་རེད་དོ་མགྱོགས་པ་ནི་ཁུག་དེ་ད་མེ་འཁོར་དེ་ཐོག་ནས་འགྲོ་བ་ཆོག་ཡ་ལམ་ཁ་ཆ་རྐྱེན་འཛོམས་གི་མེད་ཙང་ད་ཁོ་ཚོ་དེ་ཡར་རྒྱས་ཀྱི་ལས་གཞི་དེ་སྤེལ་ནས་ད་ལས་གཞི་དེ་མཇུག་གྲུབ་ཚར་འདུག་ད་དེའི་བརྟག་ཞིབ་བྱས་ཚར་དེའི་སྒང་ལ་དེ་ཆ་ཚང་ཏག་ཏག་བསྡད་ཡོད་ན་ད་ཁོ་རང་ཚོ་གི་ད་ལྟ་ཧྥུ་ཤིང་ཧའོ་ཟེར་ཡ་ད་ཧྥུ་ཤིང་ཧའོ་ཟེར་ཡ་དེ་རྒྱ་ཡིག་གི་ཁོ་རང་ཚོ་གི་རི་ལི་དེའི་མིང་རེད་ད་དེ་རི་ལི་དེ་མགྱོགས་པ་དེ་རེད་དོ། ཧྥུ་ཤིང་ཟེར་ཡ་དེ་རྒྱ་ནག་གི་བསྐྱར་དར་ཟེར་ཡ་དེ་རེད་བསྐྱར་དར་དར་བ་ད་ཁོ་ཚོ་ཀྲུང་ཧྭ་མི་རིགས་བསྐྱར་དར་ཟེར་ཡ་གི་བསྐྱར་དར་ཟེར་ཡ་གི་ཨ་ནི་ཐ་སྙད་དེ་བེད་སྤྱོད་བྱས་ནས་ད་ཞི་ཅིན་ཕིང་གིས་ཀྲུང་ཧྭ་མི་རིགས་བསྐྱར་དར་ཟེར་ཡ་དེའི་གི་མཚན་དེ་བེད་སྤྱོད་བྱས་ནས་ཧྥུ་ཤིང་ཧའོ་ཟེར་ཡ།

སྒྲ་གི་ནི་ད་དེ་ཐ་སྙད་རེད་འགྲོ་ཡ་མགྱོགས་རུ་བཏང་ཡོད་ཡ་དེ་འདྲ་རེད་ད་གང་ལྟར་ཀྱང་དེའི་དང་ནི་དེའི་རྗེས་སུ་ད་ལམ་ཁ་དེ་ཡག་པོ་ཆགས་ནས་ནི་ཧྥུ་ཤིང་ཧའོ་ཟེར་ཡ་གི་ད་ལྟ་གི་མེ་འཁོར་འདི་རྒྱུག་པའི་འདི་འགྲོ་རྒྱུག་བྱས་རྗེས་སུ་ད་ལྟ་མེ་འཁོར་གཞན་དག་རིགས་ཅིག་འདུག་ད་ད་ཁོ་ཚོ་ལུས་ཅུས་རེན་ཟེར་ཡ་ད་འདི་ཚོ་ཕལ་ཆེར་འདི་དངོས་རྫས་དབོར་འདྲེན་བྱེད་ཡ་དེ་འདྲ་གི་མེ་འཁོར་མིན་འགྲོ་འོ་ད་གང་ལྟར་ཀྱང་དེ་ཚོ་མགྱོགས་པ་རྒྱུག་ཡ་གི་མགྱོགས་པོ་རྒྱུག་ཡ་གི་ནི་མེ་འཁོར་དེ་རིགས་རེད། ད་དེ་གི་གཙོ་བོ་དེ་རྒྱ་ནག་གཞུང་གིས་བཤད་ཡག་ན་ཅིག་མི་སྟབས་བདེ་རུ་འགྲོ་ཡག་དང་ཨ་ནི་ད་ལམ་ཁ་གི་དུས་ཚོད་དེ་ཐུང་རུ་བཟོ་ཡག་དེའི་ཆེད་དུ་ཡིན་ཟེར་གི་འདུག་ཁོ་ཚོས་གི་ད་གནས་ཚུལ་དེ་དེ་འདྲ་སྤེལ་འདུག་ལགས། དེ་དང་འདྲ་བོ་དེ་རེད། གལ་སྲིད་རི་ལི་ལྕགས་ལམ་དེ་ཐོག་ཚོད་ལྟའི་ལས་དོན་ཁག་ཆ་རྐྱེན་ཚང་ནས་ལེགས་གྲུབ་བྱུང་བའི་རྗེས་སུ་མཚོ་སྔོན་གྱི་གོར་མོ་ནས

གནས་ཚུལ་དེ་ཚོ་ལྟར་ན་ད་ཁོ་རང་ཚོ་གི་ད་ལྟ་མཚོ་སྔོན་གྱི་ནང་ཁུལ་གྱི་ད་དེ་ལྕགས་ལམ་དང་འབྲེལ་བ་ཡོད་ཡ་ལྷན་ཁང་ཚང་མ་གི་ཨ་ནི་མཉམ་འབྲེལ་བྱས་ནས་ད་ལྟ་ད་ལས་གཞི་དེ་ཡར་རྒྱས་བཏང་ཡ་ལས་གཞི་དེ་བརྟག་ཞིབ་བྱེད་ཀྱི་ཡོད་ཟེར་དེ་བརྟག་ཞིབ་དེ་མཇུག་གྲུབ་པ་ན་ཨ་ནི་དེ་ཁོ་རང་ཚོ་གི་ད་ཧྥུ་ཤིང་ཧའོ་མེ་འཁོར་དེ་རྒྱུག་ཡ་དང་དེ་རྗེས་ནས་ལུས་ཅུས་རེན་ཟེར་ཡ་གི་ཨ་ནི་ད་མེ་འཁོར་དེ་ཚོ་རྒྱུག་ཡ་གི་འཆར་གཞི་ཡིན་ཟེར་ཁོ་ཚོ་དེ་བཤད་ཀྱི་འདུག་དེ་འདིའི་སྒང་ལ་ད་ལྟ་དེ་དེའི་སྒང་ལ། ལས་གཞི་དེ་བརྟག་ཞིབ་བྱེད་ཡ་གི་དུས་ཚོད་ཞེ་དྲག་འགོར་གྱི་མ་རེད་དེ་འདིའི་སྒང་ལ་ཕལ་ཆེར་ད་ད་ལོ་སྤྱི་ཟླ་བདུན་པ་བརྒྱད་པ་ཞིག་གི་ནང་ལོགས་ལ་ད། མང་པོ་ཞེ་དྲག་འགོར་གྱི་མ་རེད་ཁོ་རང་ཚོ་གི་ད་ལྟ་ལྕགས་ལམ་ལས་འཆར་དེ་ད་ཡར་རྒྱས་བཏང་ཚར་འདུག་བ་དེ་འདིའི་སྒང་ལ་ད་གང་མགྱོགས་བྱས་ད་ཕལ་ཆེར་ཧྥུ་ཤིང་ཧའོ་དེ་གོར་མོ་ནས་ལྷ་ས་བར་དུ་འགྲོ་རྒྱུ་ཡིན་པ་དེ་གསལ་བོ་འདྲ་བོ་ཅིག་རེད་ལ།

ད་ཉིང་ཁྲི་ཉིང་ཁྲི་ནས་ཡང་ལྷ་ས་བར་དུ་བཟོ་གི་ཡོད་ད་འདི་ཚོ་ཚང་མ་ལ་ནི་ཤུགས་རྐྱེན་ཐེབས་ཡག་དེ་གསལ་བོ་རེད་ད་འདི་ཁོར་ཡུག་བོད་ཀྱི་སྤྱི་ཚོགས་དང་བོད་ཀྱི་རིག་གཞུང་དེ་ཚོ་ལ་གཏོར་བརླག་ད་ཆེན་པོ་བྱུང་ཡོད་དེ་འཛམ་གླིང་གི་ཡོངས་གྲགས་རེད་ད་ལྕགས་ལམ་བཟོ་ཡག་དེ་གིས་ནི་ནི་བོད་ཀྱི་ཁོར་ཡུག་ལ་གཏོར་བརླག་ག་ཚད་ཅིག་འགྲོ་གི་ཡོད་དེ་ཆེན་པོ་མ་རེད་ད་དེ་ལས་ཚབས་ཆེ་ཡག་དེ་ང་ཚོས། བོད་པ་གི་སྤྱི་ཚོགས་ལ་རྡབ་གསིག་འགྲོ་ཡ་དེ་ད་རྒྱ་ནག་གི་མི་འབོར་ཆེན་པོ་ཡ་རྒྱ་ནག་རེ་མི་འབོར་ཤུགས་ཆེན་པོ་ཡ་བོད་ནང་ལ་གནས་སྤོ་བྱས་བོད་པ་བོད་གི་ཡུལ་ནས་གྲངས་ཉུང་མི་རིགས་ཆགས་ཡོང་ཡ་དེ་ད་གསལ་པོ་འདྲ་བོ་ཅིག་རེད་དེ་མ་ཚད་ད་དཔལ་འབྱོར་གི་རྒྱ་ནག་གི་དཔལ་འབྱོར་གི་ཤུགས་ཆེན་པོ་ཡ་ད་ཅིག་བཙན་འཛུལ་བྱས་ཡོང་དུས་སྒང་ལ་བོད་པ་གི་ཚོང་ལས་དང་དེ་ཚོ་ད་དབྱེ་འབྱེད་བྱས་ནས་ལས་ཀ་མ་རག་ཡ་དང། ཨ་ནི་ཅིག་ཚོང་ར་ཟིན་མ་ཐུབ་ཡ་དེ་འདྲར་དཀའ་ངལ་ཤུགས་ཆེན་པོ་འཕྲད་དགོས་ཡ་དེ་གསལ་པོ་རེད་དེ་མ་ཚད་ད། རྒྱ་ནག་གི་ལྕགས་ལམ་ལྷ་ས་བར་དུ་ལྕགས་ལམ་དེ་ཡ་དེ་ཡི་ཡི་རྒྱུ་རྐྱེན་ལ་བརྟེན་ནས་ཨ་ནི་བོད་གི་གཏེར་ཁ་ད་ཉིང་ཁྲི་ཕྱོགས་ནས་ད་ཨ་ནི་གཞིས་ཀ་རྩེ་ད་བལ་ཡུལ་བར་དུ་བཟོ་ཡིན་ཟེར་སྐོར་བ་ལྕགས་ལམ་དེ་ཡི་ཁོར་ཡུག་ད་མུ་མཐུད་དུ་གཏོར་བརླག་གཏོང་རྒྱུ་ཡིན་པ་དང་ད་ནང་བཞིན་བཞིན་ད་ལྕགས་ལམ་དེ་ཚོ་གི་ཡི་རྒྱ་ནག་གི་མི་རྒྱ་རྒྱ་ནག་པ་མང་པོ་ཡ་གནས་སྤོ་དབོར་འདྲེན་བྱེད་ཡ་དང། གཅིག་དེ་ནས་ཨ་ནི་བོད་གི་གཏེར་ཁ་དེ་ཚོ་སྔོག་འདོན་བྱེད་ཡ་ད་དེ་ཚོ་ད་བལ་དེ་ཤུགས་ཆེན་པོ་ཞིག་འགྲོ་ཡོད་ཡ་དེ་གསལ་པོ་རེད་དེ་འདི་སྒང་ལ་ད་མ་འོངས་པ་ན་བོད་ནས་ནི་ཆུ་མཛོད་བཟོ་ཡ་དང་ད་ནང་བཞིན་གཏེར་ཁ་སྔོག་འདོན་བྱེད་ཡ་ལ་ད་བྱེད་ཡ་གི་ཚབས་དེ་བལ་དེ་ལྡབ་མང་པོ་ཤུགས་ཆེན་པོ་འགྲོ་རྒྱུ་ཡིན་པ་དེ་གསལ་པོ་རེད་ད་ངོ་མ་བོད་གི་གཏེར་ཁ་མང་པོ་ཅིག་སྔོག་ཐུབ་གི་མེད་ཡ་དེ་དཀའ་ངལ་དེ་ག་རེ་རེད་ན་འཁོར་ལམ་ག་མེད་དུས་སྒང་ལ་ཨ་ནི་མར་དབོར་འདྲེན་བྱེད་དུས་སྒང་ལ། ད་ལྕགས་ལམ་མེད་དུས་སྒང་ལ་དབོར་འདྲེན་བྱས་ན་གོང་ཆེན་པོ་དང་དེའི་འགྲོ་སོང་ཆེན་པོ་ཡིན། ད་ད་ལྟ་ལྕགས་ལམ་བཟོས་ལྕགས་ལམ་སྒང་ལ་ནི་ད་ད་བལྟས་ན་མགྱོགས་པོའི་ལྕགས་ལམ་ད་མེ་འཁོར་དེ་ཧ་ཅང་གི་ཚབ་མཐུག་མགྱོགས་པོ་དེ་འདྲ་བྱས་དུས་སྒང་ལ་ནི་ཁོ་མི་ཡར་དབོར་འདྲེན་བྱེད་ཡག་གི་གི་གྲངས་འབོར་དེ་མང་རུ་འགྲོ་ཡག་དང་ཨ་ནི་དེ་ཚོ་མཐོ་རུ་འགྲོ་ཡག་ད་དེ་ཚོ་གསལ་པོ་རེད་དེ་དེ་སྒང་ལ། ད་མ་འོངས་པ་ན་ཨ་ནི་བོད་ཀྱི་ཁོར་ཡུག་དང་རིག་གཞུང་ད་ལྟ་གཏོར་བརླག་བཏང་ཡ་དེའི་གི་སྒང་ལ་ལྡབ་མང་པོ་གི་གཏོར་བརླག་གཏོང་ཡ་དང་ཨ་ནི་རྡབ་གསིག་འགྲོ་ཡ་དེ་གསལ་པོ་འདྲ་བོ་ཅིག་རེད་བསམ་གི། བོད་མཐོ་སྒང་གོར་མོ་ནས་རྒྱལ་ས་ལྷ་ས་བར་རྒྱང་ཚད་ཀི་ལོ་མི་ཊར་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ཙམ་གྱི་ལམ་དུ་རྒྱུག་པའི་རི་ལི་དེ་ཐོག་མ་སྤྱི་ལོ་ཉིས་སྟོང་དྲུག་ལོའི་ཟླ་བདུན་པའི་ནང་འགོ་བཙུགས་ཡོད་པ་དང་མཚོ་སྔོན་ནས་བོད་ཀྱི་རྒྱལ་ས་ལྷ་སའི་བར་གྱི་རི་ལི་ལྕགས་ལམ་དེ་ནི་འཛམ་གླིང་ནང་ས་མཐོ་ཤོས་སུ་རྒྱུག་པའི་རི་ལི་ལྕགས་ལམ་རིང་ཤོས་དེའང་ཡིན་ལེ་རེད་ད། སྤྱིར་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལེ་ཡིན། རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ། ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན། ཨ་ནི་དེ་རིང་གི་ལས་རིམ་གཙོ་སྐྱོང་བ་ང་བློ་བཟང་ཆོས་འཕེལ་ཡིན། ཨ་ནི་རྣམ་པ་ཚོ་གིས་ང་ཚོ་ལས་རིམ་ཉན་པ་ལ་བཀའ་དྲིན་ཆེ།